བརྩེ་བའི་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་འགོ་འཛུགས་ཀྱི་ཡོད། དེ་རིང་ནི་བོད་ནང་དུ་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ང་གཅིག། རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་བདུན་དང། ཕྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་བ་གཉིས་པའི་ཚེས་བཅུ་དྲུག་རེས་གཟའ་པ་སངས་རེད།

ཚད་མཐོའི་མང་མོས་ཀྱི་ཐོག་ནས་གཏན་འབེབས་གནང་འདུག་ད་ལྟ་བོད་དོན་ཐད་ཀྱི་ཁྲིམས་འཆར་དེ་ཨ་རིའི་གྲོས་ཚོགས་གོང་མའི་ནང་ཁྲིམས་འཆར་གཏན་འབེབས་ཀྱི་ལས་གཞིའི་ཁོངས་སུ་འགྲོ་རྒྱུ་ཡིན་པ་རེད། བོད་དོན་དང་འབྲེལ་བའི་ཁྲིམས་འཆར་འདིར་ཨ་རིའི་གྲོས་ཚོགས་འོག་མའི་འཐུས་མི་སུམ་བརྒྱ་ར་དགུ་བཅུ་གོ་གཉིས་ཀྱིས་རྒྱབ་སྐྱོར་དང་འཐུས་མི་ཉི་ཤུ་རྩ་བརྒྱད་ཀྱིས་དགག་བྱ་གནང་འདུག། བོད་རྒྱའི་དཀའ་རྙོག་སེལ་བའི་རྒྱབ་སྐྱོར་གྱི་ཁྲིམས་འཆར་ཐོག་མར་ཨ་རིའི་གྲོས་ཚོགས་གོང་འོག་གི་འཐུས་མི་ཁག་ཅིག་གིས་ཕྱི་ལོ་ཉིས་སྟོང་ཉེར་གཉིས་ལོའི་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་ཉིན་ངོ་སྤྲོད་གནང་ཞིང་ཁྲིམས་འཆར་འདིའི་ནང་བོད་ཀྱི་ལོ་རྒྱུས་ཀྱི་གནས་བབ་དང་བོད་རྒྱའི་དཀའ་རྙོག་སེལ་རྒྱུར་ཨ་རིའི་གཞུང་གི་ལངས་ཕྱོགས་ཇི་ལྟར་འཛིན་དགོས་པ། བོད་རྒྱའི་དཀའ་རྙོག་འདི་སྔོན་འགྲོའི་ཆ་རྐྱེན་གང་ཡང་མེད་པར་གྲོས་མོལ་གྱི་ལམ་ནས་སེལ་དགོས་པ་དེ་ཡང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་གཞི་རྩའི་རང་ཐག་རང་གཅོད་ཀྱི་ཐོབ་ཐང་དང་འབྲེལ་བའི་རྩ་འཛིན་ཁྲིམས་ཡིག་དང་རྒྱལ་སྤྱིའི་ཁྲིམས་ལུགས་སོགས་གཞིར་བཞག་པའི་ཐོག་ནས་སེལ་རྒྱུར་འབད་བརྩོན་བྱ་ཐབས་སོགས་བཀོད་པའི་ཡིག་ཆ་ཧ་ཅང་གལ་ཆེན་ཞིག་ཏུ་བོད་མིའི་སྒྲིག་འཛུགས་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་བོད་དོན་ཞུ་གཏུག་ཚོགས་པ་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་སོགས་ཀྱིས་ངོས་འཛིན་བྱེད་བཞིན་པ་རེད། ཁྲིམས་འཆར་འདི་ཨ་རིའི་གྲོས་ཚོགས་འོག་མའི་ནང་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཐད་ཀྱི་ཆེས་མཐོའི་ལྷན་ཚོགས་ཀྱི་ཚོགས་གཙོ་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་ཇེམ་མེག་གྷ་ཝུན་ལགས་དང་གྲོས་ཚོགས་འོག་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་མཱི་ཁེལ་མི་ཁའོ་རྣམ་གཉིས་ནས་ངོ་སྤྲོད་གནང་ཞིང་གྲོས་ཚོགས་གོང་མའི་ནང་གྲོས་ཚོགས་གོང་མའི་འཐུས་མི་ཐོད་ཡོང་གི་དང་ཇེ་ཧྥ་མར་ཁི་ལེ་རྣམ་གཉིས་ནས་ངོ་སྤྲོད་གནང་ཡོད་པ་རེད། ཁམས་སྡེ་དགེ་རུ་བོད་མི་ཚོས་རྒྱ་ནག་གི་ཆུ་མཛོད་གསར་རྒྱག་མཚམས་འཇོག་དགོས་པའི་ལས་འགུལ་སྣེ་ཁྲིད་པ་སུ་ཡིན་རྒྱ་ནག་གཞུང་ཕྱོགས་ནས་རྩད་གཅོད་བྱེད་བཞིན་ཡོད་འདུག་ཁ་སང་ཕྱི་ཟླ་གཉིས་པའི་ཚེས་བཅུ་བཞི་ཉིན་ཁམས་དཀར་མཛེས་ཁུལ་སྡེ་དགེ་རྫོང་གི་བོད་མི་ཚོས་རྒྱ་ནག་གཞུང་གི་ཆུ་མཛོད་གསར་རྒྱག་གི་ལས་གཞིར་ངོ་རྒོལ་བྱས་པའི་རྐྱེན་གྱིས་ཕྱི་ཚེས་བཅོ་ལྔ་ཉིན་སྡེ་དགེ་རྫོང་དུ་དམ་དྲག་ཇེ་ཆེར་བཏང་ཡོད་པ་མ་ཟད། རྫོང་དེའི་ས་གནས་རྒྱ་ནག་གཞུང་གི་ཚོགས་ཁང་དང་གཞུང་ལས་ཁང་སོགས་ཀྱི་གཡས་གཡོན་དུ་ཉེན་རྟོག་རུ་ཁག་གིས་སྐོར་སྲུང་བྱེད་བཞིན་ཡོད་སྐོར་བོད་ཕྱི་ནང་གཉིས་ཀྱི་འབྲེལ་ཡོད་བོད་མི་གཉིས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལ་འགྲེལ་བརྗོད་གནང་བར། ད་ལྟའི་ཆར་བོད་མི་འཛིན་བཟུང་བྱས་པའི་གནས་ཚུལ་གོ་ཐོས་མེད་ཀྱང་ས་གནས་ཉེན་རྟོག་པ་རྣམས་ཀྱིས་མི་མང་གིས་རྒྱ་ནག་གཞུང་ལ་ངོ་རྒོལ་དང་ལས་འགུལ་སྤེལ་བ་དེའི་སྣེ་ཁྲིད་པ་སུ་དང་སུ་ཡིན་རྩད་གཅོད་བྱེད་མུས་ཡིན་སྐོར་འགྲེལ་བརྗོད་གནང་བྱུང། རྒྱ་ནག་གཞུང་གིས་སྡེ་དགེ་རྫོང་ནང་འབྲི་ཆུའི་ཐོག་ཆུ་མཛོད་བརྒྱབ་ནས་ཆུ་ཤུགས་གློག་ཁང་གསར་རྒྱག་བྱ་རྒྱུའི་ལས་གཞི་དེ་ནི་ལོ་མང་སྔོན་ནས་འཆར་གཞི་བཏིང་ཡོད་པ་ལྟར། ད་ལྟ་ལས་གཞི་དེ་དངོས་སུ་འགོ་བཙུགས་ནས་སྡེ་དགེ་རྫོང་དབོན་པོ་སྟོད་ཕྱོགས་སུ་ཤང་གཉིས་དང་དགོན་པ་དྲུག་ཡོད་པ་དེ་དག་ས་གནས་གཞན་ལ་གནས་སྤོར་བྱེད་དགོས་ཞེས་རྒྱ་ནག་ས་གནས་གཞུང་གིས་བཙན་བཀའ་བཏང་བའི་རྐྱེན་གྱིས་ཟླ་འདིའི་ཕྱི་ཚེས་བཅུ་བཞི་ཉིན

རྒྱ་ནག་གཞུང་གིས་ད་བར་ཆུ་རགས་མང་པོ་ཞིག་བརྒྱབ་ཟིན་ཡོད་པའི་ཐོག་ད་དུང་མུ་མཐུད་ནས་འབྲི་ཆུའི་ཐོག་ཆུ་རགས་རྒྱག་འཆར་ཡོད་པ་དེས་རྒྱ་ནག་གཞུང་གིས་བོད་ཀྱི་བདེ་དོན་དང་ཁོར་ཡུག་ལ་དོ་ཕོག་གཏོང་བཞིན་པའི་དཔེ་མཚོན་ཆེས་གསལ་ཤོས་ཤིག་ཡིན་སྐོར་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ཡོད། ཟླ་འདིའི་ཕྱི་ཚེས་བཅུ་བཞི་ཉིན་བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་ལས་ཁུངས་ཀྱི་མཐུན་འགྱུར་རོགས་རམ་འོག་འབྲས་ལྗོངས་སུ་གསར་འཛུགས་གནང་བའི་ཀུན་ཕན་གླིང་ས་གནས་འགོ་འཛིན་ལས་ཁུངས་གསར་པ་དབུ་འབྱེད་གནང་ཡོད་འདུག། དབུ་འབྱེད་མཛད་སྒོར་ར་ཝང་ལ་ཀུན་ཕན་གླིང་ས་གནས་འགོ་འཛིན་བསྟན་འཛིན་ལེགས་བཤད་ལགས་དང་ས་གནས་འཐུས་ཚོགས་ཀྱི་ཚོགས་གཙོ། ས་གནས་རང་བདེན་ཚོགས་གཙོ། མཉམ་དྲུང། སམ་བྷོ་ཊའི་དགེ་ཆེ། ཐུབ་བསྟན་དར་རྒྱས་གླིང་གི་གཉེར་པ། ས་གནས་དབུས་གཙང་ཚོགས་པའི་ཚོགས་གཞོན། ས་གནས་མདོ་ཁམས་ཆུ་བཞི་སྒང་དྲུག། ས་གནས་དྭང་སྲིད་ཚོགས་གཙོ། ས་གནས་བུད་མེད་ཚོགས་པ། བཙུན་མ་སོགས་ཕེབས་ཡོད་འདུག་སླེ་ལུང་ཆོས་སྡེ་རིན་པོ་ཆེ་མཆོག་དང་མཁན་པོ་སློབ་དཔོན་བཅས་ཀྱིས་ས་གནས་འགོ་འཛིན་ལས་ཁུངས་གསར་པ་དབུ་འབྱེད་ཀྱི་ཆོ་ག་དབུ་འཛུགས་གནང་རྗེས་ས་གནས་འགོ་འཛིན་བསྟན་འཛིན་ལེགས་བཤད་ལགས་ཀྱིས་ལས་གཞི་དེའི་སྐོར་ངོ་སྤྲོད་གནང་བ་དང་བཅས་ལས་ཁུངས་གསར་པ་ལེགས་འགྲུབ་བྱུང་བར་འབྲེལ་ཡོད་ཚང་མར་ཐུགས་རྗེ་ཆེ་ཞུས་འདུག། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། དགེ་འདུན་པ་བསྟན་འཛིན་མཁྱེན་རབ་ལགས་ཀྱིས་གོང་ས་མཆོག་གི་སྐུ་པར་ཉར་བའི་ཉེས་མིང་འོག་རྒྱ་ནག་གི་ཉེན་རྟོག་པས་འཛིན་བཟུང་བཙན་ཁྲིད་བྱས་རྗེས་གར་སོང་ཆ་མེད་ཀྱི་གནས་སུ་ཡོད་སྐོར་འདི་གའི་གསར་འགོད་པ་བློ་སྦེ་གིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། སྤྱི་ཟླ་གཉིས་པ་གི་ཚེས་པ་བཅོ་ལྔ་གི་ཉི་མ་འདི་གའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་བོད་ཕྱི་ནང་གཉིས་ཀ་གི་བོད་མི་གཉིས་ནས་གནས་ཚུལ་མཁོ་སྤྲོད་གནང་བར་གཞིགས་ན། རྒྱ་ནག་གཞུང་གིས་སྤྱི་ལོ་ཉིས་སྟོང་ཉེར་གསུམ་ལོ་གི་ཟླ་བ་བདུན་པ་ཙམ་གྱི་ནང་བོད་ནང་གི་ཉག་ཆུ་རྫོང་གི་འོ་ཐོག་སྨན་ཐར་སྡེ་བ་ནས་ཡིན་པ། ན་གཞོན་ཤེས་ཡོན་ཅན་དགེ་འདུན་པ་བསྟན་འཛིན་མཁྱེན་རབ་བམ། སྨྱུག་མིང་ལ་གདོང་རང་ལྕགས་ནས་ཁ་པར་དུ་གོང་ས་མཆོག་གི་སྐུ་པར་དང་ཕྱི་ཕྱོགས་ཀྱི་ཡིག་ཆ་ཉར་ཚགས་བྱས་ཡོད་པ་གི་ཉེས་མིང་གི་འོག་ནས། འཛིན་བཟུང་བཙན་ཁྲིད་ཀྱིས་ད་ལྟའི་ཆར་རྒྱ་ནག་སི་ཁྲོན་ཕྱོགས་སུ་ཁྲིད་ཡོད་སྐོར་ཙམ་ལས་ཞིབ་ཕྲ་གི་གནས་ཚུལ་ཤེས་རྟོགས་གང་ཡང་མེད་པ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག་ཅིང། གོང་གི་གནས་ཚུལ་མཁོ་སྤྲོད་པ་གཅིག་ནས་མུ་མཐུད་དུ་བརྗོད་དོན་ལ། དགེ་འདུན་པ་བསྟན་འཛིན་མཁྱེན་རབ་ལགས་ནི་ནམ་རྒྱུན་བོད་དོན་གི་སྐོར་ལ་སེམས་ཤུགས་ཡོད་མཁན་ཟིག་དང། བོད་དང་རྒྱ་ནག་གི་སྐད་ཡིག་གཉིས་ཀ་གི་ཤེས་ཚད་ཡག་པོ་ཡོད་པ་མ་ཟད། རྒྱུན་དུ་ཤེས་ཡོན་ལ་འབད་བརྩོན་གནང་མཁན་ཟིག་ཡིན་པ་དང། ཁོང་འཛིན་བཟུང་གི་རྗེས་སུ་རྒྱ་ནག་གཞུང་གི་འབྲེལ་ཡོད་མི་སྣ་ཚོས་ཁོང་གི་ནང་མི་ཉེ་འབྲེལ་སོགས་ལ་ཁོང་གང་དུ་ཁྲིད་པ་གི་སྐོར་མི་བཤད་པ་དང། ཐུག་འཕྲད་སོགས་རྩ་བ་ནས་བྱེད་བཅུག་གི་མེད་པར་བརྟེན། ཁོང་གི་ཨ་མ་ལགས་ནས་ཐུགས་ཁྲལ་ཆེན་པོ་གནང་གི་ཡོད་པ་གི་སྐོར་འགྲེལ་བརྗོད་གནང་བྱུང། དགེ་འདུན་པ་བསྟན་འཛིན་མཁྱེན་རབ་ལགས་ནི་ད་ལྟའི་ཆར་དགུང་ལོ་ཉི་ཤུ་རྩ་དགུ་དང། འོ་ཐོག་དགོན་ཁམས་ནཱ་ལེནྡྲ་དང་ལི་ཐང་དགོན་ཆེན། རྫ་སེར་ཤུལ་དགོན་པ་སོགས་ནས་སློབ་གཉེར་གནང་ཡོད་པ་དང། ཁོང་རྒྱུན་དུ་ནས་རྩོམ་ཡིག་འབྲི་རྒྱུ་ལ་དགའ་མོས་ཡོད་འདུག་ལ། ཁོང་འཛིན་བཟུང་བྱས་པ་གི་རྗེས་སུ་རྒྱ་ནག་གཞུང་གིས་ཁོང་གི་སྐད་འཕྲིན་གཙོས་བ་གི་སྤྱི་ཚོགས་དྲ་ལམ་གི་གནས་ཚུལ་ཚང་མ་ནག་བསུབ་བཏང་ཡོད་པ་རེད།

ལོ་གསར་གྱི་སྐབས་དང་བསྟུན་ནས་ཨ་རིའི་གྲོས་ཚོགས་འཐུས་མི་ཟུར་པ Barney Frank ལགས་ཀྱིས་བོད་མི་བཙན་བྱོལ་བ་རྣམས་ཨ་རིར་གཞིས་སྤོས་ཐད་ཞབས་འདེགས་གལ་ཆེན་བསྒྲུབས་པར་གཟེངས་རྟགས་འབུལ་བའི་མཛད་སྒོ་ཞིག་ཚོགས་ཡོད་པའི་ཐད་ཀྱི་ཐུགས་ཀྱི་འབྲེལ་བའི་མི་སྣར་བཅར་འདྲི་དང་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་ལ་གསན་རོགས་གནང། ཨ་མེ་རི་ཀའི་མངའ་སྡེ་མེ་སི་ཆུ་སེའི་བོད་རིགས་ཚོགས་པས། ལོ་གསར་གྱི་སྐབས་དང་བསྟུན་ནས་ཨ་མེ་རི་ཀའི་གྲོས་ཚོགས་འཐུས་མི་ཟུར་པ Barney Frank ལགས་ཀྱིས་བོད་མི་བཙན་བྱོལ་བ་རྣམས་ཨ་རིར་གནས་སྤོས་ཆེད་དུ་ཞབས་འདེགས་གལ་ཆེན་བསྒྲུབས་པར་ཆེ་མཐོང་གཟེངས་བསྟོད་ཀྱི་མཛད་སྒོ་ཞིག་གོ་སྒྲིག་ཞུས་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་སྟེང་དུ། སྤྱི་ཚེས་བཅུ་གསུམ་ཉིན་གནས་ཚུལ་འཁོད་པར་གཞིགས་ན། ལོ་འདིའི་སྤྱི་ཟླ་གཉིས་པའི་ཚེས་བཅུ། བོད་ཤིང་འབྲུག་ལོའི་ལོ་གསར་གྱི་སྐབས་དང་བསྟུན་ནས། ཨ་མེ་རི་ཀའི་མངའ་སྡེ་མེ་སི་ཆུ་སེའི་བོད་རིགས་ཚོགས་པས། ཨ་རིའི་གྲོས་ཚོགས་འཐུས་མི་ཟུར་པ། Barney Frank ལགས་ཀྱིས་བོད་མི་བཙན་བྱོལ་བ་རྣམས་ཨ་རིའི་ནང་གཞིས་སྤོ་བྱ་རྒྱུར། ཞབས་འདེགས་གལ་ཆེན་བསྒྲུབས་པར་ཆེ་མཐོང་གཟེངས་བསྟོད་ཀྱི་མཛད་སྒོ་ཞིག་བསྡུས་ཡོད་འདུག་ལ། གནས་ཚུལ་དེའི་ཐད་ནས། ཁོང་ལ་རྒྱུས་མངའ་ཆེ་བའི་བཀའ་བློན་ཟུར་པའམ། ད་ལྟ་ཨ་མེ་རི་ཀའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན་བཀྲས་མཐོང་བསྟན་འཛིན་རྣམ་རྒྱལ་ལགས་སུ། ཨ་རིའི་གྲོས་ཚོགས་འཐུས་མི་ཟུར་པ།
Barney Frank ལགས་ཀྱིས་བོད་དོན་ལ་མཛད་རྗེས་གཙོ་བོ་ཅི་ཞིག་གནང་ཡོད་པའི་སྐོར་ནས་བཅར་འདྲི་ཞུ་སྐབས་ཁོང་གིས་གསུངས་དོན། ཁོ་རང་གིས་གཙོ་བོ་བོད་པའི་གནད་དོན་ཐོག་གྲོས་ཚོགས་ནང་སླེབས་རྗེས་ཁོ་རང་རྒྱབ་སྐྱོར་བྱས་པ་རེད་བ། ད་ཁོ་རང་གི་ཕན་ཐོགས་པ་ཅིག་ག་རེ་བྱས་པ་ཟེར་ན་ཁོ་རང་མཱ་སེ་ཆུ་སི་ས་ཁུལ་གྱི་འཐུས་མི་རེད་བ་གྲོས་ཚོགས་འོག་མའི་འཐུས་མི་ཨ་ནི་ཁོ་རང་གི་བོད་པ་ཆིག་སྟོང་ཡོད་པའི་གཞིས་ཆགས་ཡོང་ཡག་ལ་ཁྲིམས་ཡིག་གི་ཡིག་ཆ་གྲོས་ཚོགས་ནང་ལ་ཡར་རྒྱས་ཡར་འབྱོར་བ་དེའི་ཐོག་ལ་ཁོ་རང་གིས་འགན་ཁུར་བྱས་ཨ་ནི་གྲོས་ཚོགས་ཚོགས་མི་གཞན་པ་མཉམ་པོ་ལས་འགུལ་སྤེལ་བྱས་ཨ་ནི། དེ་ལམ་འགྲོ་བྱུང་བ་རེད་བ་ད་འདི་གཙོ་བོ་རེད། མཛད་སྒོ་དེ་ནི་གྲོས་ཚོགས་འཐུས་མི་ཁོང་གི་རྒྱབ་སྐྱོར་འོག་ཁྲིམས་ལུགས་གཏན་འབེབས་གནང་རྗེས། རྒྱ་གར་དང་བལ་ཡུལ་ནས་ཡོང་བའི་བོད་མི་བཙན་བྱོལ་བ་སྟོང་ཕྲག་གཅིག་ཨ་རིར་གཞིས་སྤོ་བྱས་ཏེ་ལོ་ངོ་སུམ་ཅུ་སོ་གཉིས་འཁོར་བའི་རྗེས་དྲན་གྱི་ཉིན་མོ་དེ་ཡིན་ཞིང། སྤྱི་ལོ་གཅིག་དགུ་དགུ་བཅུ་ལོའི་ཨ་རིའི་གཞིས་སྤོའི་ཁྲིམས་གཞིའི་ནང་ཚུད་པའི་བོད་རིགས་གཞིས་སྤོའི་ལས་གཞི་དེ་ནི་ཨ་མེ་རི་ཀའི་གཞིས་སྤོའི་སྲིད་ཇུས་ལེགས་བཅོས་བྱས་པའི་ཁྲིམས་ལུགས་ཀྱི་སྒྲོམ་གཞི་ཆེན་པོ་ཞིག་གི་ནང་དུ་བྱུང་བའི་ལས་གཞི་གལ་ཆེན་ཞིག་ཡིན་པ་རེད། གྲོས་ཚོགས་འཐུས་མི་ཁོང་ནི་ཨ་རིའི་མེ་སི་ཆུ་སེ་མངའ་སྡེའི་འཐུས་མི་དང་དམངས་གཙོ་ཚོགས་པའི་ཚོགས་མི་ཡིན་པའི་ཆ་ནས་འགྲོ་བ་མིའི་ཐོབ་ཐང་དང་སྐྱབས་བཅོལ་བ་གནས་སྤོའི་རྩ་དོན་གོང་འཕེལ་གྱི་ཆེད་དུ་ཁྲིམས་ལུགས་ཀྱི་དོན་ཚན་གཙོ་བོ་དེ་ངོ་སྤྲོད་དང་རྒྱབ་སྐྱོར་གནང་བ་ཞིག་ཡིན་ཞིང། སྐབས་དེར་གྲོས་ཚོགས་འཐུས་མི Barney Frank ལགས་ཀྱིས་ཨ་རིའི་ནང་དུ་གཞིས་སྤོས་གནས་སྟངས་སྐོར་འགྲེལ་བརྗོད་གནང་བ་མ་ཟད། བོད་མི་བཙན་བྱོལ་བ་རྣམས་རྒྱ་ནག་གི་བཙན་གནོན་ལས་ཐར་ཐབས་དང་བོད་ཀྱི་རིག་གཞུང་བརྒྱུད་ནས་ཨ་རི་རིག་གཞུང་གི་རྒྱབ་ལྗོངས་སྣ་མང་དུ་འགྱུར་བའི་ཕན་ཚུན་གཉིས་ཕན་གྱི་ཁེ་ཕན་ཡོད་པ་དང་རང་གི་ཁྱིམ་རྒྱུད་དེ་ཤར་ཡོ་རུབ་ནས་གཞིས་སྤོས་བྱས་པའི་ལོ་རྒྱུས་དང་མཚུངས་ཆོས་བསྟན་ཡོད་པ་རེད། ཁོང་གིས་བོད་མི་རྣམས་ནས་རང་གི་བརྩོན་པ་ལ་ངོས་འཛིན་ཐོབ་པར་བཀའ་དྲིན་ཆེ་ཞུས་པ་དང་འབྲེལ་ནས་གསུང་བཤད་གནང་ཡོད་པ་རེད། སྐབས་དེར་ལྷོ་བྱང་ཨ་རིའི་སྤྱི་འཐུས་དོན་གྲུབ་ཚེ་རིང་ལགས་ཀྱིས་གྲོས་ཚོགས་འཐུས་མི Frank ལགས་ཀྱི་ཁྲིམས་བཟོའི་མཛད་རྗེས་དང་ཁོང་གི་དབུ་ཁྲིད། གཞན་དང་བླངས་པ་དང་ཁྱིམ་བདག་སོགས་ཀྱི་སྙིང་རྗེ་དང་རྒྱབ་སྐྱོར་ལ་བརྟེན་ནས་བོད་རིགས་གཞིས་སྤོས་ལས་གཞི་དངོས་སུ་ལག་བསྟར་བྱུང་ཐུབ་པར་བསྔགས་བརྗོད་དང་ཐུགས་རྗེ་ཆེ་ཞུས་ཡོད་པ་རེད། གཞན་ཁོང་གིས་བོད་རིགས་གཞིས་སྤོས་ལས་གཞི་དེའི་དམིགས་ཡུལ་དེ་ནི་བོད་ཀྱི་རིག་གཞུང་དང་སྐད་ཡིག། ངོ་བོ་སོགས་སྲུང་སྐྱོབ་དང་དར་སྤེལ་གཏོང་རྒྱུ་དེ་ཡིན་པ་དང། དེང་སྐབས་བོད་ནང་གི་ཛ་དྲག་གི་གནས་སྟངས་སྐོར་དང། རང་དབང་ཁང་གི་སྙན་ཐོའི་ནང་དུ། ལོ་གཉིས་ལ་བསྟུད་མར་བོད་དེ་ནི་འཛམ་གླིང་ནང་གི་རང་དབང་ཆེས་ཞན་པའི་ས་ཁུལ་དུ་ངོས་འཛིན་བྱས་པའི་འཇིགས་སྣང་ཅན་གྱི་གནད་དོན་རྣམས་ནན་བརྗོད་གནང་བ་དང་འབྲེལ། བོད་ཀྱི་བྱིས་པ་རྣམས་རྒྱ་མིའི་མི་སེར་སྤེལ་ཡུལ་གྱི་བཅའ་སྡོད་སློབ་གྲྭར་བཙན་འཇུག་བྱས་ཏེ་རིག་གཞུང་དང་སྐད་ཡིག་རྩ་བརླག་ལ་འགྲོ་ཉེན་ཆེ་བའི་སྐོར་གསལ་བཤད་གནང་ཡོད་པ་རེད། མཛད་སྒོ་དེ་ནི་ཨ་རིའི་ནང་དུ་བོད་མི་གཞིས་སྤོ་བྱས་པའི་ལོ་རྒྱུས་ཀྱི་ནང་དུ་གལ་འགངས་ཆེ་བའི་དུས་དྲན་ཞིག་ཡིན་པ་དང། དེ་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཕུགས་བསམ་ལྡན་པའི་དབུ་ཁྲིད་དང། ཨ་རིའི་གྲོས་ཚོགས་ཀྱི་རྒྱབ་སྐྱོར། གྲོས་ཚོགས་འཐུས་མི Frank ལགས་དང་ཨ་རིའི་ས་ཕྱོགས་གང་སར་གནས་པའི་མི་སྒེར་བ་མང་བོ་ཞིག་གིས་རྒྱབ་སྐྱོར་བྱས་པའི་བཀའ་དྲིན་ལ་བརྟེན་ནས་གྲུབ་པ་ཞིག་ཡིན་པའི་སྐོར་གྱི་གནས་ཚུལ་འཁོད་ཡོད་པ་རེད། གཞན་འབྲེལ་ཡོད་གནས་ཚུལ་དཔྱད་བརྗོད་པས། ཨ་མེ་རི་ཀའི་ནང་དུ་ལོ་རེ་བཞིན་སྐྱབས་བཅོལ་བ་དང། གནས་སྤོ་བྱེད་མཁན་གྱི་གྲངས་འབོར་མང་དུ་འགྲོ་བཞིན་ཡོད་ལ། ལྷག་པར་དུ་ལོ་འདི་དག་གི་རིང་ལ། རྒྱ་ནག་ནས་སྐྱབས་བཅོལ་དུ་ཡོང་མཁན་ཇེ་མང་དུ་འགྲོ་བཞིན་ཡོད་ལ། རྒྱལ་ཁབ་མང་བོ་ནས་ཨ་རིར་སྐྱབས་བཅོལ་དུ་ཡོང་མཁན་ཇེ་མང་དུ་འགྲོ་བཞིན་པ་དེས། ཕྱོགས་གཅིག་ནས་ལས་ཀ་བྱེད་མཁན་ཇེ་མང་དུ་སོང་ནས། ཨ་མེ་རི་ཀའི་དཔལ་འབྱོར་ལ་ཁེ་ཕན་དང། རིག་གནས་སྣ་མང་ཅན་དུ་འགྱུར་བཞིན་ཡོད་ནའང། ཕྱོགས་གཞན་ཞིག་ནས། སྐྱབས་བཅོལ་དང་བསྟུན་ནས་སོ་ཉུལ་བ་དང། སྤྱི་ཚོགས་ལ་ཟིང་ཆ་བཟོ་མཁན་ཇེ་མང་དུ་འགྲོ་བཞིན་པའི་སྐྱོན་ཆ་ཡང་ཡོད་པའི་སྐོར་འགྲེལ་བརྗོད་བྱས་པ་རེད།
གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན་མུ་མཐུད་ནས་གསར་འགྱུར་བཤད་རྒྱུར། ཧྥ་རན་སིའི་ནང་ཚོགས་པའི་བྷེ་སོ་རྒྱལ་སྤྱིའི་གློག་བརྙན་དུས་སྟོན་ཐེངས་སུམ་ཅུ་པའི་ཐོག་འདས་པོ་པད་མ་ཚེ་བརྟན་ལགས་ཀྱིས་བཟོས་པའི་བོད་པའི་གློག་བརྙན་གསའ་ཞེས་པར་གསེར་གྱི་གཟེངས་རྟགས་ཐོབ་ཡོད་འདུག་ཟླ་འདིའི་ཕྱི་ཚེས་དྲུག་ནས་བཅུ་གསུམ་བར་ཧྥ་རན་སིའི་བྷེ་སོ་ཞེས་པའི་ས་གནས་སུ།

ཡུ་གུར་བ་མི་གྲངས་སུམ་བརྒྱ་ར་བཞི་བཅུའི DNA བསྡུ་ལེན་བྱས་པ་གཞིར་བཞག་ནས་བྲིས་པ་ཞིག་ཡིན་པ་སོགས The Guardian གསར་ལས་ཁང་གིས་སྤེལ་བའི་གནས་ཚུལ་ནང་བཀོད་འདུག། རྒྱ་ནག་གཞུང་གིས་ཕྱི་རྒྱལ་གྱི་བཟོ་ཚོང་ཁང་ཚོར་ཤིན་ཅང་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐོག་འཁྱོག་བཤད་ཀྱི་མགོ་སྐོར་འོག་མི་ཚུད་པ་བྱ་དགོས་ཞེས་འབོད་སྐུལ་བྱས་འདུག་ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་རྒྱ་ནག་གཞུང་གིས་བཟོ་ཚོང་ལས་ཁང་ཚོས་ཤིན་ཅང་ནང་གི་འགྲོ་བ་མིའི་ཐོབ་ཐང་གི་ཐད་གནས་ཚུལ་གསལ་བོ་དང་ངེས་གཏན་གྱི་གནས་སྟངས་ཤེས་རྟོགས་མེད་པར་འཁྱོག་བཤད་མེད་པ་བྱེད་དགོས་པའི་རེ་སྐུལ་བྱས་ཡོད་པ་དང། དེ་ནི་འཇར་མ་ནི Volkswagen རླངས་འཁོར་བཟོ་ཚོང་ལས་ཁུངས་ཀྱིས་དཀའ་རྙོག་ཡོད་པའི་ཤིན་ཅང་ནང་གི་མ་འོངས་པའི་གནས་སྟངས་གང་ལེགས་གནང་ཕྱོགས་ཐད་ལ་གྲོས་བསྡུར་གནང་བཞིན་ཡོད་ཅེས་གསུངས་པའི་རྗེས་སུ་རྒྱ་ནག་གཞུང་གིས་དེ་ལྟར་རེ་སྐུལ་བྱས་པ་ཞིག་རེད། འགྲོ་བ་མིའི་ཐོབ་ཐང་ལས་འགུལ་བ་ཚོས་རྒྱ་ནག་གཞུང་གིས་ཤིན་ཅང་ནང་ཡུ་གུར་མི་རིགས་གཙོས་གྲངས་ཉུང་མི་རིགས་ཀྱི་ཐོབ་ཐང་ཐོག་ལ་དྲག་གནོན་བྱེད་བཞིན་ཡོད་པ་མ་ཟད། ཡུ་གུར་བ་གཙོས་གྲངས་ཉུང་མི་རིགས་དག་ལ་བཙན་ཤེད་ཀྱིས་ངལ་རྩོལ་དུ་བཀོལ་བ་དང་བཀག་ཉར་བྱེད་ཀྱི་ཡོད་སྐོར་རྒྱ་ནག་གཞུང་ལ་ལོ་མང་རིང་སྐྱོན་བརྗོད་བྱེད་བཞིན་པ་རེད། འོན་ཀྱང་རྒྱ་ནག་གཞུང་གིས་གནས་ཚུལ་དེ་དག་བདེན་པ་མིན་ལུགས་བཤད་དེ་ངོས་ལེན་བྱེད་ཀྱི་མེད་པ་མ་ཟད་ཤིན་ཅང་ནང་དུ་རྒྱ་ནག་གཞུང་གིས་ལག་བསྟར་བྱེད་བཞིན་པ་དེ་དག་ནི་བསམ་བློ་མཐར་ལྷུང་བ་ཚོར་ཁ་གཏད་གདོང་ལེན་དང་ཤིན་ཅང་འཕེལ་རྒྱས་གཏོང་ཐབས་ལ་རོགས་སྐྱོར་བྱེད་བཞིན་ཡོད་ཅེས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད།

ད་གོང་ནས་མཚམས་སྦྱོར་གནང་བ་བཞིན་ནི་དེའང་ཉིས་སྟོང་བརྒྱད་ལོར་རྒྱ་ཆེ་བའི་བོད་མི་མང་གིས་རྒྱ་ནག་དམར་ཤོག་གཞུང་གི་བཙན་འཛིན་དང་དབང་སྒྱུར་ལ་མི་དགའ་བའི་རྣམ་འགྱུར་དྲག་པོ་བསྟན་ནས་ཞི་བའི་ངོ་རྒོལ་ལས་འགུལ་སྤེལ་ཡོད་ལ་རྒྱ་ནག་དམར་ཤོག་གཞུང་གིས་དྲག་པོའི་དམག་དཔུང་མངགས་ནས་ཞི་བའི་ངོ་རྒོལ་བྱེད་མཁན་བོད་མིར་དྲག་གནོན་བྱས་པ་མ་ཟད་བོད་མི་སྟོང་ཕྲག་མང་བོ་འཛིན་བཟུང་དང་བཙོན་འཇུག་བྱས། ཉིས་སྟོང་དགུ་ལོ་ནས་བོད་ཕྱི་ནང་གཉིས་སུ་རང་ལུས་མེར་བསྲེགས་ཀྱི་ལས་འགུལ་སྤེལ་ནས་ད་བར་དུ་བོད་མི་བརྒྱ་ར་དྲུག་ཅུ་ལྷག་གིས་བོད་ཀྱི་བསྟན་པ་ཆབ་སྲིད་ཀྱི་ཆེད་དུ་རང་ལུས་མེར་བསྲེགས་ནས་རྒྱ་ནག་གཞུང་ལ་ངོ་རྒོལ་རྔམ་སྟོན་གནང་བ་རེད། དེ་ལྟ་བུའི་ལས་འགུལ་རིགས་བསྟུད་མར་བྱུང་བ་དེས་སྤྱིར་ན་བོད་མི་ཡོངས་དང་ནང་སྒོས་སུ་ལས་འགུལ་དང་འཐབ་རྩོད་ཁྲོད་ཡོད་པའི་བོད་མི་ཚོའི་སེམས་སུ་བཟོད་དཀའ་བའི་ན་ཟུག་ཅིག་བསླངས་ཡོད་དེ། ཆབ་སྲིད་བཙོན་ཟུར་བསྟན་པ་དར་རྒྱས་ལགས་ཀྱིས་ན་ཟུག་དེ་མ་བཟོད་པར་ཁོང་ཉིད་ཀྱི་ལུས་པོ་དེ་རང་དབང་ཡུལ་གྲུ་ན་ཡོད་ནའང་བོད་དོན་གྱི་ཆེད་དུ་ད་དུང་ཡང་རྒྱ་ནག་གི་བཙོན་འོག་ན་ཡོད་པའི་བོད་མི་ཆབ་སྲིད་བཙོན་མ་ཚོར་གདུང་སེམས་མཉམ་སྐྱེད་དང་སྐྱིད་སྡུག་མཉམ་ཁུར་བྱེད་ཆེད་ཉིས་སྟོང་བཅུ་བཞི་ལོ་ནས་བོད་ལ་གཞིས་བྱེས་གཉིས་མཉམ་འཛོམས་མ་བྱུང་བར་དུ་ངའི་ལོ་མི་གསར་ཞེས་དམ་བཅས་ཏེ་བཞུགས་སྒར་དྷ་རམ་ས་ལ་ནས་ལས་འགུལ་དེ་དངོས་སུ་འགོ་བརྩམས་ཡོད་པ་རེད། བོད་ལ་གཞིས་བྱེས་གཉིས་མཉམ་འཛོམས་མ་བྱུང་བར་དུ་ལོ་མི་གསར་ཞི་བའི་ལས་འགུལ་དེ་སྤེལ་དགོས་པའི་རྒྱབ་ལྗོངས་དང་དམིགས་ཡུལ་ཅི་ཞིག་འགྲུབ་ཆེད་ཡིན་པའི་ཐད་ནས་བསྟན་པ་དར་རྒྱས་ལགས་ཀྱིས་འདི་ལྟར་འགྲེལ་བརྗོད་གནང་སོང། ད་བོད་ཕྱི་ནང་གཉིས་ནས་རང་ལུས་མེར་བསྲེགས་པ་ཚ་རླབས་འཕྱུར་ཡོད་རེད། ད་དེ་གིས་བོད་མི་ཡོད་དོ་ཅོག་ལ་ད་ན་ཟུག་ཟིག་ད་ནི་གི་སེམས་འཚབ་ཆེན་པོ་ཅིག་སྐྲུན་ཡོད་རེད་དེ་ཡིན་པ་སོང་ཙང་ནི་སུ་དང་སུ་ཡིན་ན་སོ་སོ་གི་ག་རེ་ཟིག་བྱེད་དགོས་ཡིན་ན་བསམ་བསམ་འདྲ་བོ་ཅིག་དེ་འདྲའི་གི་གནས་སྟངས་ཟིག་གི་སྒང་ང་ལྷུང་ཡོད་རེད་ནི་ད་ངའི་ངོས་ནས་ད་དམིགས་བསལ་གི་ཅིག་དེ་སྒང་ང་སོ་སོ་གི་ངོས་ནས་ད་ནུས་པ་ཐོན་རྒྱུའི་ལས་ཀ་ཟིག་བྱེད་ཡ་ཟིག་གི་མ་རག་དུས་ཙམ་པ་ནི་ད་ངའི་ངོས་ནས་བོད་གི་ལོ་གསར་འདི་ད་ང་ཚོ་ནང་མི་ལྷན་འཛོམས་ཀྱི་ཡ་ད་ན་གི་ད་འདི་འདྲའི་གི་དུས་ཆེན་ཟིག་ཆགས་གི་ཡོད་དུ་བསམ་པ་ད་དེའི་སྐབས་སུ་ནི་ད་རྒྱལ་གཅེས་ཀྱི་དཔའ་བོ་དཔའ་མོ་རང་ལུས་མེར་བསྲེགས་བཏང་མཁན་དེ་ཚོ་རེད་ནི་བཙོན་ཁང་ནང་མནར་གཅོད་མྱངས་དང་མྱངས་བཞིན་པ་གི་ནི་རྒྱལ་གཅེས་དཔའ་བོ་དཔའ་མོ་དེ་ཚོ་སུ་དང་སུ་ཡིན་ན་ནི་ནང་མི་མཉམ་འཛོམས་གི་གོ་སྐབས་ཡོད་མ་རེད་དེའི་རྒྱུ་མཚན་གི་ནི་ད་ཁོང་ཚོ་ལ་ནང་མི་མཉམ་འཛོམས་གི་གོ་སྐབས་མེད་དུས་ཁོང་ཚོ་ལ་ན་ཟུག་དམིགས་བསལ་ཟིག་ཡོད་རེད་དེའི་རྒྱུ་མཚན་གི་ང་ཡིན་ན་ར་ད་ཅིག་ངས་ལོ་གསར་གི་མེད་ཟིག་ང་ན་ཟུག་ཡོད་ཟིག་ནི་ང་ག་དུས་ཡིན་ན་ཁྱེད་ཚོ།

བཅོ་ལྔ་གི་ལོ་ལ་ཨ་ནི་ཨོ་སི་ཀྲི་ལི་ཡའི་གྲོང་ཁྱེར་སྦིར་སི་པན་ནས་སྤེལ་ཡོད་རེད་ཉིས་སྟོང་བཅུ་དྲུག་གྱི་ལོ་ལ་ཨོ་སི་ཀྲི་ལི་ཡའི་གྲོང་ཁྱེར་སི་ནེ་ནས་སྤེལ་ཡོད་རེད་ཉིས་སྟོང་བཅུ་བདུན་གྱི་ལོ་ལ་ཨོ་སི་ཀྲི་ལི་ཡའི་རྒྱལ་ས་ཁེམ་རཱ་ནས་སྤེལ་ཡོད་རེད་ཉིས་སྟོང་བཅོ་བརྒྱད་གྱི་ལོ་ལ་ཨོ་སི་ཀྲི་ལི་ཡའི་གྲོང་ཁྱེར་མེལ་སྦུམ་ཟེར་ད་གྲོང་ཁྱེར་ཆེ་ཤོས་གཉིས་པ་དེ་ནས་སྤེལ་ཡོད་རེད་ཉིས་སྟོང་བཅུ་དགུ་གྱི་ལོ་ལ་ད་ལྟ་ང་རང་གནས་སྡོད་བྱེད་ས་གི་ཨོ་སི་ཀྲི་ལི་ཡའི་གྲོང་ཁྱེར་ཕཱར་ཐི་ཟེར་ཡ་དེ་ནས་སྤེལ་ཡོད་རེད་ཉིས་སྟོང་ཉི་ཤུ་ཐམ་པ་གྱི་ལོ་ལ་ཨ་ནི་ཨོ་སི་ཀྲི་ལི་ཡའི་ཏ་ས་མི་ནི་ཡ་ཟེར་གླིང་ཕྲན་ཅིག་ཡོད་རེད། དེ་ཡི་ད་རྒྱལ་ས་ལྟེ་བ་ཧོ་པ་ཌི་ཟེར་དེ་ནས་སྤེལ་ཡོད་རེད། དེ་ནས་ཉིས་སྟོང་ཉི་ཤུ་རྩ་གཅིག་གི་ལོ་ལ་ནི་རང་ཅག་ད་ང་རང་གནས་སྡོད་བྱེད་ས་ད་འདི་ཕར་ཏི་གྲོང་ཁྱེར་ནས་སྤེལ་ཡོད་རེད་རྒྱུ་མཚན་ག་རེ་རེད་དེ་ཕྱི་ལོགས་ཀྱི་ཕྱོགས་ནས་འགྲོ་ཐུབ་ཀྱི་ཡོད་མ་རེད་ད་དེའི་ནད་ཡམས་ཀྱི་རྐྱེན་གྱིས་དེ་གི་ཉིས་སྟོང་ཉི་ཤུ་རྩ་གཉིས་ཡ་ངར་དེ་གི་ཕྱི་ལོགས་བབས་ཐུབ་ཀྱི་ཡོད་མ་རེད་དེ་གི་ད་ཨར་བན་ནི་ཡ་ཟེར་ཡག་གི་གྲོང་ཁྱེར་ཅིག་ཡོད་རེད་ནས་དེ་ནས་ངའི་འགོ་འཛུགས་བྱས་ཏེ་དེ་ནས་ད། ལྕགས་རྟ་བཞོན། ཉི་མ་བཅུ་བཞི་ནས་ཅིག་གྲོང་ཁྱེར་མ་འདྲ་བ་བཅུ་བཞི་ནས་ཅིག་སྐོར་བ་བརྒྱབ་བསྡད་དེ་ཡོང་ཉིས་སྟོང་ཉི་ཤུ་རྩ་གཉིས་གི་ལོ་ལ་དུས་ཚིགས་སྤེལ་ཡོད་རེད་ནས་ཉིས་སྟོང་ཉི་ཤུ་རྩ་གསུམ་གི་ལོ་ལ་ཨོ་སི་ཀྲི་ཡ་གི་ད་འདི་ལྷོ་ཕྱོགས་གི་མངའ་སྡེ་ད་ད་ད་སོ་ཐི་ཨོ་སི་ཀྲི་ལེ་ཟེར་དེ་གི་རྒྱལ་ས་ནས་ཨེ་ཏི་ལི་ཏི་ཟེར་དེ་ནས་སྤེལ་ཡོད་རེད་ད་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལ་ནི་ནུའུ་ཡོག་གི་ད་ད་ད་མཉམ་འབྲེལ་རྒྱལ་ཚོགས་གི་སྒོ་ནས་སྤེལ་རྒྱུ་དེ་རེད། ལས་འགུལ་གི་འགོ་འཛུགས་ས་དེ་བཞུགས་སྒར་རྡ་རམ་ས་ལ་རེད། དེ་ནས་ཨོ་སི་ཁྲུ་ཨ་ལི་ཡ་རུ་བོད་ལ་གཞིས་བྱེས་གཉིས་མཉམ་འཛོམས་མ་བྱུང་བར་དུ་ལོ་མི་གསར་བའི་ལས་འགུལ་དེ་ལོ་ལྟར་དུ་སྤེལ་ཡོད་པ་དང་ད་ལོར་ཨ་མེ་རི་ཀར་ཡོང་ནས་ལོ་མི་གསར་བའི་ལས་འགུལ་སྤེལ་བར་དགོས་པ་དང་རྒྱུ་མཚན་ཅི་ཞིག་ཡོད་དམ་དེ་ངོ་སྤྲོད་གནང་རོགས། ད་ད་ལོ་ང་ཨ་རི་ལ་ཡོང་བའི་ལས་འགུལ་དེ་སྤེལ་དགོས་པ་གི་རྒྱུ་མཚན་དེ་ངའི་ལས་འགུལ་དེ་གཅིག་གི་རིམ་པ་གཅིག་གི་གནས་རིམ་ཡར་ར་གཅིག་སྤར་བསྡད་དེ་ཡིན། གང་ཐུབ་ཐུབ་ཀྱིས་རྒྱལ་སྤྱིའི་རང་བཞིན་བྱས་ད་དེ་ངའི་ལས་འགུལ་དེ་གཅིག་འགྲོ་ཐུབ་ཡག་གི་སྒང་འདི་བསམ་བློ་གཏང་རྒྱུ་ཡིན། ད་ལྟའི་གྲོང་ཁྱེར་གཅིག་ཙམ་ཡང་ན་རྒྱལ་ཁབ་གཅིག་ཙམ་དེ་འདྲ་ཟིག་མ་ཡིན་པ་བྱས་ནས་རྒྱལ་ཁབ་ནས་རྒྱལ་ཁབ་བརྒྱུད་དེ་ལས་གནས་དེ་ལས་འགུལ་དེ་ཤུགས་ཆེ་རུ་འགྲོ་ཐུབ་ཡག་གི་འོ་དོད་ཟིག་གིས་བསྡད་དེ་ད་བསམ་བློ་འདྲ་བོ་བཏང་བསྡད་དེ་ད་ལོ་ཨ་རི་ཡོང་བ་རེད། ངས་མཐོང་དུས་ནས་ཁྱེད་ཀྱི་མགོ་ལ་རས་ནག་པོ་ཞིག་དཀྲིས་འདུག་ཁྱེད་ཀྱི་མགོ་ལ་རས་ནག་པོ་ཞིག་དཀྲི་དོན་ལ་མཚོན་དོན་ཅི་ཞིག་ཡོད་དམ་དེའི་ལོ་རྒྱུས་ངོ་སྤྲོད་ཅིག་གནང་རོགས། འོ་ད་ལྟ་འདྲ་ངའི་མགོ་ལ་རས་ནག་པོ་ཟིག་དཀྲིས་འདི་ཉིས་སྟོང་དགུ་གི་ལོ་ང་བཙན་བྱོལ་རུ་ཐོན་མ་ཐག་ཏུ་ངའི་མགོ་ལ་དཀྲིས་ནི་ཡིན་དེ་དཀྲི་དགོས་ཡག་གི་རྒྱུ་མཚན་འདྲ་འདྲ་བོ་དེ་ང་དེ་ལ་སྒྲུང་ཆུང་ཆུང་ཟིག་ཡོད་རེད་ད་བོད་ནང་ན་ང་རང་ཡོད་པའི་སྐབས་སུ་ང་ཚོ་བོད་ནང་ནས་གྲོགས་པོ་ཁ་ཤས་ཚུད་དགོས་སྐད་ཆ་བཤད་དུས་ད་གདོད་ནས་གྲོགས་པོ་གཅིག་གི་གཞོན་ནུ་ཚོགས་པ་གི་ཚོགས་གཙོ་གི་མགོ་ན་ནི་རས་ནག་པོ་ཟིག་བཏགས་ཡོད་རེད་ཟེར་ནས་ད་ཁོང་ཚོ་དེ་རང་བཙན་མ་ཐོབ་ན་ཕུད་གི་མིན་ཟེར་གི་ཡོད་རེད་ཟེར་ནས་དེ་མོ་ཟིག་གི་སྒྲུང་བཤད་དུས་ཙམ་པ་ནི་ངའི་གྲོགས་པོ་གཞན་དག་དེ་མོ་ཟིག་སེམས་འགུལ་ཞེ་ཅིག་ཐེབས་སོང་དེ་བྱེད་དུས་ཙམ་པ་ད་ང་ཡ་ར་ཡོང་བའི་བཙན་བྱོལ་རུ་སླེབས་བའི་རྡ་རམ་ས་ལ་སླེབས་དུས་ཙམ་པ་གཞོན་ནུ་ཚོགས་གཙོ་གི་མགོ་ན་རས་ནག་པོ་ཟིག་བཏགས་མེད་གི་དེ་ནས་ད་ངས་ཕྱི་ཕྱོགས་ནས།

སྐབས་དེ་ག་ནས་བདེ་སྲུང་གི་བཀའ་བློན་འབྲོང་ཆུང་དངོས་གྲུབ་ཀྱི་མདུན་ནས་དེ་མོ་ཟིག་གི་དམ་བཅའ་བྱས་བསྡད་དེ་ནི་ངའི་མགོ་རས་དེ་བཏགས་ནི་དངོས་གནས་དྲང་གནས་ཀྱི་གཞིས་བྱེས་མཉམ་འཛོམས་ཟིག་མ་བྱུང་བར་དུ་ནི་ད་ངའི་མགོ་གི་རས་དེ་དེ་མོ་ཟིག་གི་ཕུད་གི་མིན་ཟེར་ད་དེ་མོ་ཟིག་གི་གཏམ་འདྲ་བོ་བྱས་བསྡད་དེ་ནི་དེ་མོ་ཟིག་གི་ངས་བཏགས་རྒྱུ་ཡིན། རྒྱ་ནག་དམར་ཤོག་གཞུང་གིས་བོད་ས་བཙན་འཛུལ་བྱས་ཏེ་མི་ལོ་བདུན་ཅུ་དོན་བཞི་འགྲོ་བཞིན་ཡོད་ལ་བོད་དོན་གྱི་བདེན་མཐའ་ག་དུས་ཞིག་ལ་གསལ་མིན་ཐད།

རྒྱལ་ཁབ་ཁ་ཕྲལ་བའི་ཉེས་མིང་བཙུགས་ནས་ལོ་བཞི་དང་ཟླ་དྲུག་གི་ཁྲིམས་ཐག་བཅད། ཡིན་ན་ཡང་དོན་གྱིས་བཙོན་ཁང་དུ་ལོ་བཞི་དང་ཟླ་བ་བཅུ་ལ་བཀག་ཡོད་པ་རེད། བཙོན་ཐག་བཅད་རྗེས་བསྟན་པ་དར་རྒྱས་ལགས་ལྷ་སའི་གྲྭ་བཞི་བཙོན་ཁང་ནང་བཅུག་ནས་དེ་གར་ཁྲིམས་ཆད་ཁུར། དེ་ནས་ཉིས་སྟོང་ལྔ་ལོའི་ཟླ་བཞི་བའི་ཚེས་བཅུ་གཉིས་ཉིན་གྲྭ་བཞི་བཙོན་ཁང་ནང་གི་བོད་མི་ཆབ་སྲིད་བཙོན་པ་ཚང་མ་ཆུ་ཤུར་བཙོན་ཁང་ནང་གནས་སྤོར་བ་ལྟར་བསྟན་པ་དར་རྒྱས་ཀྱང་ཆུ་ཤུར་བཙོན་ཁང་དུ་བཅུག་ནས་མུ་མཐུད་ནས་ཁྲིམས་ཆད་ཁུར། དུས་དེ་ནས་བཟུང་བོད་མི་ཆབ་སྲིད་བཙོན་པ་ཚང་མ་བོད་ལྗོངས་ཆུ་ཤུར་བཙོན་ཁང་དུ་ཡོད་པ་རེད། དེ་ནས་ཉིས་སྟོང་དྲུག་ལོའི་ཟླ་གསུམ་པའི་ཚེས་གཅིག་ཉིན་བསྟན་པ་དར་རྒྱས་ལགས་བཙོན་ཐག་ལོངས་ནས་ཟླ་བཞི་ལ་བཙོན་འཇུག་འཕར་མ་བྱས་རྗེས་བཙོན་གྲོལ་ཐོབ། དེའི་ཕྱིས་སུ་ཉིས་སྟོང་བརྒྱད་ལོའི་ས་བྱི་ཆེན་མོའི་སྐབས་སུ་བསྟན་པ་དར་རྒྱས་ལགས་བོད་ཀྱི་རྒྱལ་ས་ལྷ་ས་ནས་ཞི་བའི་ངོ་རྒོལ་ནང་ཞུགས་པ་དང་ཉིས་སྟོང་བརྒྱད་ལོའི་ཟླ་གསུམ་པའི་ཚེས་བཅུ་བཞི་ཉིན་གྱི་དགོང་མོར་བསྟན་པ་དར་རྒྱས་ལགས་འཛིན་བཟུང་ཐེངས་གཉིས་པ་བྱས། ཟླ་བ་གཉིས་ལྷག་ལ་ཁྲིམས་འགལ་བཀག་ཉར་བྱས་རྗེས་གློད་བཀྲོལ་བཏང། དེའི་རྗེས་སུ་ཉིས་སྟོང་དགུ་ལོའི་ཟླ་དང་པོའི་ནང་རྒྱ་གར་དུ་ཡང་བསྐྱར་བཙན་བྱོལ་ལ་ཡོང་བཞུགས་སྒར་རྡ་རམ་ས་ལར་འབྱོར་རྗེས་སོག་སྒར་སློབ་གྲྭ་དང་ས་རཱ་མཐོ་སློབ་སོགས་སུ་ལོ་ལྔ་ལྷག་རིང་སློབ་སྦྱོང་གནང། ཉིས་སྟོང་བཅུ་བཞི་ལོར་ཆབ་སྲིད་བཙོན་པའི་མིང་ཐོག་ནས་ཨོ་སི་ཁྲུ་ཨེ་ལིར་གནས་སྤོར་ནས་ད་ལྟ་ཨོ་སི་ཁྲུ་ཨེ་ལིར་འཚོ་གནས་བྱས་ཡོད་པ་རེད། གསན་པ་པོ་རྣམ་པ་ཚོ་དུས་ཚོད་ཀྱི་དབང་གིས་ད་འདི་ནས་མཚམས་འཇོག་རྒྱུ་ཡིན། རྣམ་པ་ཚོས་གསན་པར་བཀའ་དྲིན་ཆེ།

བོད་སྐད་སྡེ་ཚན་གྱི་ཨམ་སྐད་ཀྱི་ལས་རིམ་རྒྱང་སྲིང་བྱས་ཟིན་པ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་ཚེ་བརྟན་རྣམ་རྒྱལ་ལགས་དང་ལས་རིམ་བཀོད་སྒྲིག་པ་དང་གསར་འགྱུར་བཤད་མཁན་རྡོ་རྗེ་མཚོ་ཡིན། ཁྱེད་རྣམ་པའི་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས།